ཨ་ནི་དམག་འཐབ་འདི་མཚམས་འཇོག་བྱས་བྱས་ནས་ཨ་ནི་ཞི་བའི་མི་དམངས་ལ་སྐྱོབ་གསོ་རོགས་སྐྱོར། གཅིག་གི་སྨན་བཅོས་ཀྱི་ལྟ་སྐྱོང་སོགས་པ་ཨ་ནི་གང་ལ་གང་འཚམ་གཅིག་གི་ད་མེ་འཕེན་མཚམས་འཇོག་བརྒྱུད་བྱས་ནས་ཨ་ནི་གྲོས་མོལ་བྱེད་ཡ་ལ་སོགས་པའི་གནས་སྟངས་འདི་ཚོ་སོགས་ལ་དགོངས་པ་བཞེས་དགོས་རེད་ཞེས་གསུང་གི་ཡོད་རེད་དེ། ད་ལྟའི་ཆ་ལ་ད་ཨིསི་རཱཨེལ་གྱི་སྲིད་གཞུང་ངོས་ནས་དེ་ལ་ཡ་དང་ལེན་མ་ཐུབ་བྱས་ནས་མུ་མཐུད་བྱས་ནས་ཨ་ནི་དམག་འཐབ་མཚམས། དམག་འཁྲུག་བརྩམས་པའི་གི་ནང་ལོགས་ལ་ཡ་ད་ད་ལྟ་གནས་ཚུལ་གསར་ཤོས་ཤིག་ལ་ཡ་ད་ཨིས་ར་ཨེལ་གྱི་དམག་དཔུང་གི་ཐོག་ནས་གྷ་ཛ་ནང་ལོགས་ཀྱི་གྲོང་ཁྱེར་ཆེ་ཤོས་དེ་ཨ་ནི་མཐའ་སྐོར་བྱས་བྱས་ནས་གང་ལྟར་ད་བར་ལ་ཡ་ད་ཅིག་གི་པཱ་ལེ་སི་ཐན་གྱི་མི་དམངས་ད་དེའི་ནང་ལོགས་ནས་ཅིག་གི་བུད་མེད་རེ་ཕྲུ་གུ་བཅས་པ་བསྡོམས་བྱས་ནས་གང་ལྟར་དགུ་སྟོང་ད་ཁྲི་གཅིག་ཟེར་མཚམས་ལ་ཡ་སླེབས་འགྲོ་བྱེད་ཡ་གི་གནས་སྟངས་དེ་འདྲ་ཆགས་བསྡད་ཤག་ཨ་ནི་གནས་སྟངས་འདི་ཞེ་དྲག་གི་ཛ་དྲག་པོ་ཞིག་ཡིན་དུས།

ཨ་རབ་རྒྱལ་ཁབ་མང་པོའི་གིས་གཅིག་ཀྱང་ཨ་མི་རི་ཀའི་ཕྱོགས་ལ་ཡང་ཅིག་ཅིག་ཅིག་བློ་ཐག་ཉེ་པོ་ཡོད་མཁན་ཚོའི་གིས་ད་ནང་ཁུལ་སྔོན་ལ་དང་པོ་མེ་འཕེན་མཚམས་འཇོག་འདི་ཡིན་གཅིག་མིན་གཅིག་དགོས་ཀྱི་འདུག་ཞེས་ཛ་དྲག་པོ་ཅིག་ཐོག་ནས་ད་གསུང་གི་ཡོད་རེད་ཡིན་ནའི་ཅིག་མེ་འཕེན་མཚམས་འཇོག་འདི་ད་ལྟ་ཕྱི་སྲིད་དྲུང་ཆེའི་གི་ཐོག་ནས་བཀའ་མོལ་གི་ནང་ལོགས་ལ་ག་རེ་གསུང་འདུག་ཟེར་ན་ད་མེ་འཕེན་མཚམས་འཇོག་འདི་ད་འདི་འདྲ་བཞག་པ་ཡིན་ན་ཨ་ནི་ཧ་མ་སི་གི་ད་སྒྲིག་འཛུགས་འདི།

ཆ་མཚོན་པའི་མགོ་ཁྲིད་ནེ་ཐན་ཡ་ཧུ་ལ་ཡ་ཆ་མཚོན་པ་ཡིན་ན། ཁོ་རང་གི་གཞུང་ལ་ཡ་ད་མང་ཚོགས་ཀྱིས་ངོ་རྒོལ་བྱེད་ཀྱི་འདུག་དེའི་ནང་ལོགས་ནས་དམིགས་བསལ་གྱིས་ད་ལྟ་ཧ་མ་སི་གིས་བཙན་ཁྲིད་བྱས་པའི་མི་ཉིས་བརྒྱ་ལྷག་ཙམ་ཞིག་ཡོད་རེད་དེ་ཚོ་ཡང་གློད་གྲོལ་ཡོང་ཡ་ལ་ཡ་ནུས་པ་བཏོན་དགོས་ཀྱི་ཡོད་པའི་སྐོར་ལ་ཡ་ངོ་རྒོལ་ཞེ་དྲག་བྱེད་ཀྱི་འདུག Seeing is Believing ཞེས་དབྱིན་ཇི་ནང་གཏམ་དཔེ་བྱས་ཡོད་རེད། དངོས་སུ་མཐོང་བ་ཡིན་ན་གཞི་ནས་ཡིད་ཆེས་ཐུབ་ཀྱི་རེད་ཞེས་ཡ་བརྗོད་ཡོད་རེད། གནད་དོན་འདི་ངས་ག་རེའི་ཐོག་ལ་ཡ་ཞུ་གི་ཡོད་ཟེར་ན་འཛམ་བུ་གླིང་གི་ཨ་མི་རི་ཀའི་རྒྱལ་ས Washington དང་སྲིད་འཛིན་གྱི་ཕོ་བྲང་ལས་ཁུངས་མདུན་ལ་ཡར་འཁྱེར་ས་རེད། ཨ་ནེ། དཔེར་ཆ་བཞག་ན་འཛམ་གླིང་རྒྱལ་ཁབ། ད་ཁ་ཆེ་རྒྱལ་ཁབ་ཚོ་ད་ཡིན་ད་ཡིན་དཀྱིལ་ཤར་ཁ་ཆེ་རྒྱལ་ཁབ་ད་ཡིན་ད་ཡིན་ཨ་ནེ། འཛམ་གླིང་རྒྱལ་ཁབ་མང་པོའི་ནང་ལོགས་ཀྱི་རྒྱལ་ས་དང་གྲོང་ཁྱེར་ཆེ་ཁག་ལ་ཡང་མང་ཚོགས་ངོ་རྒོལ་བྱས་བྱས་ནས་ད་གང་ལྟར་མེ་འཕེན་མཚམས་འཇོག་བྱེད་དགོས་ཀྱི་རེད་ཟེར་བྱེད་ཡག་གི་སྐྱོན་བརྗོད་དེ་ཤུགས་ཆེན་པོ་ཞིག་འདུག་ཞེ་དྲག་གི་བཀའ་མོལ་དང་སྐད་སྒྲ་ཤུགས་ཆེན་པོ་རེད་ཨ་ནེ། འདི་གིས་གོ་རྒྱུ་གཅིག་ག་རེ་བཏང་གི་ཡོད་རེད་ཟེར་ན་ཨ་མི་རི་ཀ་ལས་ད་མེ་འཕེན་མཚམས་འཇོག་བྱེད་ཡག་ལ་ཡ།

པཱ་ལེ་སི་ཐན་གྱི་རྩ་དོན་འདིའི་སྒང་སླེབས་དུས་ཨ་ནི་དཀྱིལ་ཤར་ཁ་ཆེའི་རྒྱལ་ཁབ་དེ་ཚོའི་གི་རྡོག་སྒྲིལ་པོ་ཅིག་དང་དཔུང་སྒྲིལ་པོ་ཅིག་ཡོད་རེད། ད་དེ་དམིགས་བསལ་གྱིས་ཞུས་པའི་རྒྱུ་མཚན་ག་རེ་ཟེར་ན་དཔེར་ཆ་བཞག་པ་ཡིན་ན་ཡུ་གུར། རྒྱ་ནག་གི་མངའ་ཁོངས་ནང་ལོགས་ལ་ཤར་ཏུར་ཀི་སི་ཐན་ཟེར་ནས་རེད་ད་འདི་ཡུ་གུར་ཁ་ཆེ་ཚོར་རྡུང་རྡེག་ཤ་སྟག་ཕོག་བསྡད་ཡོད་རེད། དེ་འདྲའི་ཐོག་ལ་ཨ་ནི་ཁ་ཆེ་གཅིག་པ་རེད་དེ་ཁོང་ཚོས་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་གྱི་རྣམ་པ་དེ་འབུར་དུ་ཐོན་པ་ཅིག་རྩ་བ་རང་ནས་གོ་ཡ་ཡོད་པ་མ་རེད་ཡིན་ནའི་པ་ལི་སི་ཐན་གྱི་གནད་དོན་ཐོག་ལ་ཡིན་དུས་གཅིག་ག་རེ་ཟེར་ན་དཀྱིལ་ཤར་གྱི་མངའ་ཁུལ་ད་གའི་ནང་ལོགས་ལ་ཡིན་པ་གང་ཞིག་བྱས་གཉིས་པ་དེ་ལ་ཡང་ཁ་ཆེ་རྒྱལ་ཁབ་གཅིག་པ་ཡིན་པ་བྱས་ཨ་ནི་གསུམ་པ་དེ་ལ་མངའ་ཁུལ་དེའི་ནང་ལོགས་ལ། ད་ལྟ་པ་ལི་སི་ཐན་མི་དམངས་ཀྱི་འཐབ་རྩོད་དེ་གཅིག་གི་ད་གཅིག་བཙན་རྒྱལ་རིང་ལུགས་དབང་འཛིན་བྱས་པའི་དབང་ཤུགས་འོག་ལ་ཨ་ནི་རྡུང་རྡེག་ཕོག་པ་འདི་དཀྱིལ་ཤར་རྒྱལ་ཁབ་ཁ་ཆེ་རྒྱལ་ཁབ་ཚོས་ངོས་འཛིན་བྱེད་ཀྱི་ཡོད་རེད། པ་ལི་སི་ཐན་གྱི་གནད་དོན་དེ་ཞིབ་ཏུ་མར་དཔྱད་པ་ཡིན་ན་ང་ཚོ་བོད་པའི་རྩ་དོན་དང་འདྲ་བོ་ཞིག་ཆགས་ཡོད་རེད། དཔེར་ན་རྒྱ་མིས་བོད་ལ་ཡར་ཡོང་ཡ་དེ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་ནང་ལོགས་ལ་ཡར་མ་ནས་དཔུང་འཇུག་བྱས་ནས་ཡོང་བ་ཡོང་བྱས་ནས་ད་བོད་ཀྱི་ཡར་བཙན་བཟུང་བྱས་ཡ་གི་གནས་ཚུལ་དེ་ཆགས་པ་རེད། པཱ་ལེ་སི་ཐན་གྱི་ནང་ལོགས་ལ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བརྒྱད་ལ་ཡང་ད་ལྟ་ཨི་སི་རལ་གྱིས་བཙན་བཟུང་བྱས་ཙང་ད་ལྟའི་ཨ་ནི་ད་གྷ་ཟ་ཡིན་ནའི་རེད་ཕ་གི་ནུབ་མཚོ་ཁ་ཡིན་ནའི་རེད་དེ་ཚོ་ཚང་མ་ཨ་ནི་ཨི་སི་རལ་གྱི་བཙན་གནོན་འོག་ལ་ཡོད་རེད་ད་གང་ལྟར་ཨ་ནི་རང་སྐྱོང་གི་གནས་བབ་ཆེ་ཆུང་ཅིག་ལ་མ་ལྟོས་པའི་བཙན་གནོན་འོག་ལ་ཡོད་རེད་བྱས་ཙང་འདི་གཅིག་ཁོ་རང་ཚོའི་བློ་ཁའི་ནང་ལོགས་ལ་ཡ་འདི་འདྲའི་དཀའ་ངལ་སྔོན་མ་ནས་ཡོད་རེད་བསམ་བསམ་འདི་ཚོར་བ་དྲག་པོ་ཡོད་རེད་ལ་ཨ་ནི་དཔེར་ན་དེའི་རྗེས་ལ་ཡ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོ་གི་དམག་འཐབ་ནང་ལོགས་ལས་ཨ་ནི་པེ་ལེ་སི་ཐན་མི་མང་ལ་ཡ་གྱོང་གུད་ཞེ་དྲག་ཕོག་པ་དང་དེ་ཚོའི་གནད་དོན་ལས་ཚོར་བ་ཤུགས་ཆེན་པོ་ཡོད་རེད་ད་གཞི་རྩ་ཚོར་བ་ཤུགས་ཆེ་ཤོས་དེ་ག་ནས་ཡིན་དགོས་ཟེར་ན་དཀྱིལ་ཤར་གྱི་རྒྱལ་ཁབ་ནང་ལོགས་ལ་རྒྱལ་ཁབ་མང་པོ་ཅིག་ནང་ལོགས་ལ་དམངས་གཙོ་ཡོད་མ་རེད་ཨ་ནི་མ་གལ་ཅིག་ག་ལ་གང་འཚམ་ཅིག་གི་དབང་འཛིན་པ་སྒང་གི་ཅིག་གི་འགོ་ཁྲིད་ཚོས་དབང་འཛིན་ཤུགས་ཆེན་པོ་བྱེད་བསྡད་དུས་མི་མང་ལ་ཡང་དགའ་པོ་དང་མི་མང་ལ་ཡང་རྒྱབ་སྐྱོར་དང་མི་མང་གི་སེམས་སེམས་ཁམས་བཀུག་དགོས་ཀྱི་ཡོད་ན་པ་ལི་སི་ཐན་གྱི་རྩ་དོན་དེ་ཞེ་པོ་ཅིག་གལ་ཆེན་པོ་ཆགས་བསྡད་པ་བྱས་ཙང་འགོ་ཁྲིད་ཚོས་ཀྱི་ཆབ་སྲིད་དབང་ཆ་མི་མང་སྒང་ལ་ཡང་རྒྱབ་སྐྱོར་དང་མོས་མཐུན་ཡོང་ཡ་དང་མོས་པོ་བྱེད་ཡ་དང་མི་མང་དགའ་པོ་བཟོ་ཡ་གི་ཆེད་དུ་ཨེ་ནི་པ་ལེ་སི་ཐན་གྱི་རྩ་དོན་དེ་རྒྱུན་རིང་པོ་ནས་འཁྱེར་གྱི་ཡོད་རེད་ལ་མི་མང་ཚོས་ཀྱི་གདུང་སེམས་མཉམ་སྐྱེད་ཤུགས་ཆེན་པོ་ཞིག་ཆགས་ཡོད་རེད་བྱས་ཙང་གཞི་རྩ་ཆབ་སྲིད་ཀྱི་གནད་འགག་ལྟ་བུ་ཅིག་གལ་ཆེ་ཅིག་འདི་ཆགས་བསྡད་ཡོད་རེད། གཞན་དག་གི་ཐོག་ནས་ཞུས་པ་ཡིན་ན། ད་དཀྱིལ་ཤར་ཁ་ཆེའི་རྒྱལ་ཁབ་ཚོས་ཀྱི་ནང་ལོགས་ལ། མང་པོ་ཅིག་གི་ད་ལྟ་ག་རེ་གསུང་གི་ཟེར་ན་པཱ་ལེ་སི་ཐན་ཁོ་རང་ཚོའི་ནང་ལོགས་ལས་ཧ་མཱས་ཀྱི་དྲག་སྤྱོད་ཀྱི་བྱེད་སྟངས་དེ་ལ་མོས་མཐུན་ཐུབ་ཀྱི་ཡོད་མ་རེད། ཨ་ནི་དེའི་ནང་ལོགས་ནས་ད་ལྟ་དཀྱིལ་ཤར་ཁ་ཆེའི་རྒྱལ་ཁབ་ནང་ལོགས་ལས་ཁག་ཅིག་གི་འདོད་པ་ཡོད་མ་རེད། ཨ་ནི་ཨིསི་རཱཨེལ་དང་ཨ་ནི་འབྲེལ་བ་སྐྱོང་ཡག་ལ་ཡང་འབྲེལ་བ་སྐྱོང་པ་ཡིན་ན། ད་ག་ལ་གང་འཚམ་ཅིག་ཡག་པོ་ཡོང་གི་རེད་བསམ་ཡག་དང་གནད་དོན་འདི་ཞི་འགྲིག་ཐུབ་དགོས་ཀྱི་རེད་རྙོག་དྲ་རྒྱུན་ཆད་མེད་པ་འདི་སེལ་དགོས་ཀྱི་རེད་བསམ་ཡག་གི་འདུན་པ་ཅིག་བྱས། འདིའི་ཐོག་ལ་ཡང་ཨ་མི་རི་ཀའི་སྲིད་གཞུང་རིམ་པ་ལྟར་དཔེར་ན་ཡག་ཅིག་དེའི་འགྲོ་བ་ཡིན་ན་ད་ལྟ་སྲིད་འཛིན George HW Bush Bill Clinton སྲིད་འཛིན George W Bush བཅས་ད་ལྟ་ད་ལྟའི་སྲིད་འཛིན HW Bush གི་ད་ལྟ་བུ་ང་ཚོ་བོད་དོན་ལ་ཡང་རྒྱབ་སྐྱོར་ཤུགས་ཆེན་པོ་གནང་མཁན George W Bush ཨ་ནེ་སྲིད་འཛིན་ཨོ་བྷ་མ་བཅས་པ་ཁོང་ཚོ་ཚང་མའི་གི་འབད་བརྩོན་དང་ནུས་པ་འདི་གར་ཆགས་ཡོད་རེད་ཟེར་ན། ཨ་ནེ་ཨིསི་རཱཨེལ་དེ་རྒྱལ་ཁབ་ཚུལ་མཐུན་ཅིག་ཡིན་པ་ལ་ཡང་ངོས་འཛིན། ཨ་ནེ་ཕྱོགས་གཞན་དག་ཅིག་ལ་ཡང་ད་ད་ལྟ་པཱ་ལི་སི་ཐན་གི་དེ་རྒྱལ་ཁབ་ཅིག་ཡིན་པ་ལ་ཡང་ངོས་འཛིན་བྱེད་ཡག་དེ་ཤུགས་རྒྱག་གི་ཡོད་རེད་ཤུགས་བརྒྱབ་ཡོད་རེད་ད་རྒྱབ་ཡག་གི་གཞི་རྩ་གཙོ་བོ་དེ་གར་ཆགས་པ་ཟེར་ན་ཁ་ཆེའི་རྒྱལ་ཁབ་དེ་ཚོས་ཨ་ནེ་གཅིག་ཨིསི་རཱཨེལ་དང་འབྲེལ་ལམ་ཡག་པོ་ཅིག་བཙུགས་ཡག་གི་གཞི་རྩའི་གི་ཆེད་དུ། པེ་ལི་སི་ཐན་ལ་གྱོང་མ་རག་པ་ཅིག་དང་པེ་ལི་སི་ཐན་མི་མང་ལ་ཕོག་ཐུག་མ་འགྲོ་ཡ་སོ་སོའི་མི་དམངས་ཀྱི་གདུང་སེམས་མཉམ་བསྐྱེད་དེ་པེ་ལི་སི་ཐན་མི་དམངས་དང་མཉམ་དུ་ཡོད་དུས་པེ་ལི་སི་སོ་སོའི་མང་ཚོགས་ཀྱི་སེམས་ཁམས་ལ་ཅིག་ཕོག་ཐུག་མ་བཏང་ཡ་གི་གཞི་རྩ་དེ་འདྲའི་གི་སེམས་ཅན་ཤུགས་རྐྱེན་ཡོད་རེད་ཡིན་པ་ཡིན་ནའི་ད་ཅིག་གི་ཉེ་བའི་ཆར་ལ་ཡ་ད་སྲིད་འཛིན་ཏྲོམ་གྱི་དུས་ཡུན་ནས་བྱས་ཕྱིན་ཨ་ནི་ཅིག་གི་པེ་ལི་སི་ཐན་མི་དམངས་ཀྱི་རྩ་དོན་དེ་ལ་ཡ་ཅིག་གི་ཞེ་དྲག་གི་དགོངས་པ་བཞེས་མ་དགོས་པའི་ཐོག་ནས།

ད་རིང་གི་བྱུང་རྐྱེན་འདི་གིས་ཧ་མ་སི་ཀྱིས་ཨིསི་རཱཨེལ་ནང་ལོགས་ལ་དྲག་ལས་སྤེལ་ཨ་ནི་དེ་ལ་ཡ་ད་སྐྱིན་པ་སློག་ཡ་དགྲ་ལན་སློག་ཡའི་ཆེད་དུ་ཨིསི་རཱཨེལ་གྱིས་ཨ་ནི་གྷ་ཟ་གི་ནང་ལོགས་ལ་ཡ་ཧ་མ་སི་ཀྱི་གཞུང་འཛིན་ཟེར་ནའི་རེད་དང་དབང་ཆ་ཟེར་ནའི་རེད་ཧ་མ་སི་ཀྱི་མགོ་ཁྲིད་ཁོ་རང་མེད་པ་བཟོ་ཡ་ད་ཅིག་སྒྲིག་འཛུགས་ཁོ་རང་མེད་པ་བཟོ་ཡར་ཤུགས་བརྒྱབ་ད་དམག་རྒྱག་བཞིན་པ་འདི་གིས

ཨུ་རུ་སུས་ཀྱིས་ཡུཀ་རེན་ལ་བཙན་འཛུལ་བྱས་པའི་དམག་འཐབ་ལ་ཡང་ད་ལྟ་ཨ་མི་རི་ཀ་གཙོས་པའི་ནུབ་ཕྱོགས་རྒྱལ་ཁབ་ཁག་གིས་ཤུགས་ཆེན་པོ་ཞིག་རྒྱབ་སྐྱོར་བྱེད་བཞིན་པའི་ཁོར་ཡུག་འོག་ལ། གློ་བུར་ཐོལ་རྒྱག་ལ་ཡང་ད་ཨིས་ར་ཨེལ་ནང་གི་ཛ་དྲག་གི་འདི་བྱུང་དུས་ཨ་ནི་ཡུཀ་རེན་ལ་ཡང་ད་རྒྱབ་སྐྱོར་ཞུ་ཡ་དེ་གྱ་ཚང་མ་གཉན་ལག་གཅིག་གི་གནད་འགག་ཆུང་བ་འདྲ་བོ་ཆགས་ཡ་གཅིག་དང་ཨ་ནི་ཏོག་ཙམ་ཕར་ལྷག་བསྡད་ཡ་གཅིག་ཆགས་བསྡད་ཡོད་རེད་བཞིན་དཀའ་ངལ་ཅིག་འཕྲད་ཀྱི་རེད་བཞིན་འདི་གཅིག་གསུང་གི་འདུག་ཨ་ནི་ད་ལྟ་གཞན་དག་ཅིག་གིས་འདི་གསུང་གི་འདུག་ཨ་ནི་གལ་ཏེ་ད་ལྟའི།

ཨ་ནི་བྱང་མཚོ་ཨེ་ཏི་ལན་ཏིག་སྒྲིག་འཛུགས་ཀྱི་དམག་དོན་གྱི་འདི་ནང་ལོགས་ཀྱི་སྒྲིག་ཁོངས་རྒྱལ་ཁབ་ཚང་མས་ཀྱི་ད་ལྟ་ཁ་གཅིག་གྲགས་མི་གཅིག་ནང་བཞིན་བྱས་ལངས་བྱས་འཐབ་རྩོད་བྱེད་ཀྱི་ཡོད་རེད། ད་ཡིན་པ་ཡིན་ནའི་ད་ལྟ་ཨི་སི་རལ་གྱི་རྩ་དོན་ལ་སླེབས་པ་ཡིན་ཐུག་དུས་ཨ་ནི་རྒྱབ་སྐྱོར་འདི་མངོན་པ་ཟེར་གྱི་ཡོད་པ་རྒྱབ་སྐྱོར་འདི་ཁོ་རང་ཚོ་ནང་ལོགས་ལ་དུམ་བུ་འགྲོ་གི་ཡོད་རེད་བྱས་ཙང་དུམ་བུ་འགྲོ་ཡ་འདི་ད་དུམ་བུ་ཕྱིན་པ་ཡིན་ན་དཔེར་ན་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་ཨི་སི་རལ་གྱི་གནད་དོན་ཐོག་ལ། འོས་ཤོག་བླུག་ག་སླེབས་དུས་མི་གཅིག་ནང་བཞིན་མེད་པར་ད་རིང་རྣམ་གྲངས་མ་འདྲ་བ་སྣ་ཁ་གསུམ་ཙམ་ཞིག་མཐོང་ཡ་ཡོད་པ་དེ་འདྲས་གསུང་གི་འདུག་བྱས་ཙང་དེ་ཚོའི་ཐོག་ནས་གཅིག་དཀའ་ངལ་ཅིག་ཆགས་ཡོད་ས་རེད་ད་གཞི་རྩ་ང་ཚོ་ལས་རོགས་ཁོ་རང་གི་བསྟན་འཛིན་ལུང་ལ་སྐབས་སྐབས་གསུང་གི་ཡོད་པ་ཁ་སང་དམག་འཐབ་དེ་འགོ་བཙུགས་དུས་ད་དེ་ཆོས་འགྲིག་མ་སོང་ད་རྒྱ་མིའི་ལམ་འགྲོ་ཤུགས་ཆེ་སོང་ཟེར་ད་རང་ངོས་འཛིན་བྱེད་ཀྱི་འདུག་གནད་དོན་དབྱེ་ཞིབ་པ་མང་པོ་ཞིག་ད་ངོས་འཛིན་བྱེད་ཀྱི་འདུག་ག་རེ་ཟེར་ན་ད་རྒྱ་མི་གིས

དཔེར་ན་ཨུ་རུ་སུས་ཀྱིས་ཨ་ནེ་ཡུ་ཀེ་རེན་ལ་བཙན་འཛུལ་དཔུང་འཇུག་བྱས་པའི་ཁ་ཐུག་དེ་ལ་ཨ་ནེ་བཙན་འཛུལ་དཔུང་འཇུག་བྱས་པ་ཡིན་ན། ད་ནི་རྒྱལ་ཁབ་གཅིག་གིས་གཅིག་ལ་ཡང་བཙན་གནོན་བྱེད་ཀྱི་ཡོད་པ་ཨ་ནེ་གཉའ་གནོན་བཏང་གི་ཡོད་པ་ད་ཡིན་ནའི་ཨིས་ར་ཨེལ་གྱིས་པ་ལེ་སི་ཐན་མི་མང་གི་ཐོག་ལ་ཡང་རྡུང་རྡེག་བཏང་དུས་ཨ་ནེ་དེ་ངོས་འཛིན་བྱེད་སྟངས་ཁ་ཁ་ཅིག་བྱེད་ཀྱི་ཡོད་པ་ཨ་ནེ་རྒྱབ་སྐྱོར་བྱེད་ཀྱི་ཡོད་པ་བྱས་ཙང། འདི་འདྲའི་གི་ལྟ་སྟངས་ཀྱི་ཐོག་ནས་བལྟས་ཕྱིན་ད་ག་འདི་སྣང་ཚུལ་ཡ་ངོ་སྤྲོད་བྱེད་ཡ་དེ་འབད་བརྩོན་དེ་ལ་ད་ཨ་མི་རི་ཀ་འདི་མ་དྲང་བ་ཞེ་པོ་ཅིག་ཡིན་པ་ཨ་ནི་ཨ་མི་རི་ཀ་ཚུལ་མཐུན་མིན་པ་ད་ཅིག་ཨ་མི་རི་ཀ་གི་ཐོག་ལ་མཐོང་ཚུལ་སྡུག་ཅག་ཡོང་ཡ་གི་བཟོ་ཡ་འབད་བརྩོན་ཞེ་པོ་ཅིག་རེད་ཞེས་ཅིག་གསུང་གི་འདུག་ད་གཞི་རྩ་གལ་ཆེ་ཤོས་ཅིག་དུས་ཚོད་དེ་ཚོད་ཡོད་པས་ནི་ངས་ལྷག་ཏུ་ཞུས་པ་ཡིན་ན་ཨ་ནི་གཞི་རྩ་གལ་ཆེ་ཤོས་ཅིག་ག་རེ་ཆགས་པ་ཟེར་ན། ཨ་མི་རི་ཀ་དང་ནུབ་ཕྱོགས་ཡུལ་གྲུ་ཁག་གི་དམིགས་ཡུལ་དེ་གཙོ་བོ་དེ་རྒྱུན་རིང་པོ་ནས་རྒྱ་ནག་ལ་ཡག་ཚོད་འཛིན་ཐུབ་ཡག་རྒྱ་ནག་འདི་འབུར་མ་བཅུག་པ་བྱས་ནས་ད་རྒྱ་ནག་འདི་འཛམ་གླིང་ནང་ལོགས་ལ་ཡག་རྒྱལ་ཁབ་ཅིག་ཡག་པོ་ཟེར་མཁན་མ་རེད་པ། བཙན་གནོན་གཏོང་མཁན་ཨ་ནི་གཉའ་གནོན་བཤུ་གཞོག་དང་དེ་འདྲའི་རྒྱབ་སྐྱོར་བྱེད་མཁན་ཅིག་ཡིན་དུས་ཨ་ནི་རྒྱ་ནག་ལ་ཡག་ཅིག་ཁ་གཏད་བཅག་ཁོ་རང་ཡིན་པའི་ཁ་ཐུག་དེ་བཅག་དགོས་ཚང་མས་ནུས་པ་བཏོན་ཡག་གི་དུས་ཚོད་དེའི་ཁ་ཐུག་དེ་གློ་བུར་ཐོལ་རྒྱག་ལ་ཡ་ད་ལྟ་ཨུ་རུ་སུས་ཀྱི་ཡུག་ཀེ་རེན་གྱི་དམག་དོན་དེ་བྱུང་བ་རེད་པ་ཨ་ནི་དེ་བྱུང་དུས་ཡང་བར་ཆད་ཅིག་ཆགས་པ་རེད་པ་ད་དེའི་སྒང་ལ་ད་ད་ད་ཨུ་རུ་སུ་ཡ་ཡུག་ཀེ་རེན་ཐོབ་ཡག་ལ་རོགས་པ་བྱས་དམག་དེ་ཞི་འགྲིག་ཡོང་ཡག་ལ་འབད་བརྩོན་བྱས་པའི་ཁ་ཐུག་དེ་ལ་ཨི་སི་རལ་གྱི་ད་ད་ཧ་མ་སི་གྱི་རྙོག་དྲ་དེ་ཡོང་དུས།

ཨ་ནི་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་བལ་ཡུལ་ནང་ལ་ཕེབས་ནས་བཀའ་མོལ་གནང་ཡག་འདི་ཚོའི་བརྒྱུད་རིམ་ག་རེ་ཡིན་པ་འདི་ཚོ་ཐོག་ལ་ཐུགས་སྣང་ཞིག་གནང་བ་ཡིན་ན་ཨ་ནེ་གོ་དོན་དང་ཅིག་འདི་ནང་ལ་ཡག་ཆབ་སྲིད་གོ་རྟོགས་མང་པོ་ཡོད་རེད་བསམ་གྱི་འདུག་ད་དཔེར་ན་དུས་ཚོད་མང་པོ་མེད་དུས་ངས་ཨོ་སྟྲོ་ལི་ཡ་གི་དེ་སྲིད་བློན་རྒྱ་ནག་ནང་ཕེབས་པ་དེ་སྐོར་ལ་རོབ་ཙམ་ཞུས་པ་ཡིན་ན་རྒྱུན་རིང་པོ་ཅིག་ནས་རྒྱ་ནག་གིས་ཅིག་གི་ཨོ་སྟྲོ་ལི་ཡ་ལ་མཐོང་ཆུང་ཨོ་སྟྲོ་ལི་ཡ་ནང་གི་ཚོང་ཟོག་ལ་ཡག་སྒོ་ཁྲལ་ཤུགས་ཆེན་པོ་ཞེ་པོ་ཅིག་རྒྱབ་ཡག

དེ་ལས་ལྷག་པར་ཨོ་སི་ཀྲོ་ལི་ཡ་དང་མཉམ་དུ་ལ་ཡག་སོ་སོའི་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པ་དེ་སླར་གསོ་བྱེད་ཡག་གི་ཆེད་དུ་དགོས་ཀྱི་ཡོད་པའི་གནས་སྐབས་ཤིག་ཆགས་བསྡད་ཤག་ཨ་ནེ་ཡིས་རྒྱལ་སྤྱིའི་གི་ཅིག་གི་གནད་དོན་དཔྱད་ཞིབ་པ་དེ་ཚོས་ཀྱིས་ཨོ་སི་ཀྲོ་ལི་ཡ་དང་རྒྱ་ནག་གཉིས་ཀྱི་འབྲེལ་བ་དེ་ལ་ཡག་ད་དེང་སང་ཆབ་སྲིད་ཀྱི་བརྗོད་ཚིག་གསར་པ་ཞིག་ཡོད་རེད Frenemies འདི་ག་རེ་ཞུ་བ་རེད་ཟེར་ན Fre Fre Fre ཞུ་ཡ FRE དེ Friend ལ་ཡོད་རེད་ཕྱེད་ཀ་གྲོགས་པོ་ཡིན་པའི་ཚོར

ཨོ་སི་ཁྲུ་ལི་ཡའི་སྲིད་བློན་ད་ལྟ་རྒྱ་ནག་ལ་མ་ཕེབས་གོང་ལ་དེའི་སྲིད་འཛིན་ཇོ་བྷའི་ཌན་མཇལ་གར་ཕེབས་པ་རེད། ཨ་ནི་གསོལ་སྟོན་རྒྱས་པོ་ཅིག་བཤམས་ཡོད་རེད་དེའི་སྐབས་ལ་སྲིད་འཛིན་ཇོ་བྷའི་ཌན་གྱིས་སློབ་སྟོན་གནང་ཡག་ལ་ཡག Trust but Verify ཞེས་ད་རོ་ནལ་རེ་གན་གྱི་གསུང་བཤད་སྐད་གྲགས་ཆེན་པོ་ཞེ་པོ་ཅིག་རེད་རང་ཚོས་རྒྱ་ནག་དང་མཉམ་དུ་འབྲེལ་བ་སྐྱོང་བྱེད་ཀྱི་ཡིན་ན་ཡིད་ཆེས་བྱིས་ཡིན་ནའི་རྟོག་ཞིབ་བྱེད་དགོས་རེད་ཞེས་གསུངས་དུས་ད་གང་ལྟར་ཨོ་སི་ཁྲུ་ལི་ཡའི་མི་མང་གི་བསམ་ཤོག་བསྡུ་ལེན་བྱས་པ་ཡིན་ན་བརྒྱ་ཆ་བདུན་ཅུ་དོན་ལྔས